ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང Bible ནང་གི་དོ་དང་དང་ཡ་ཡང་གཡུང་མ་རང་གི་འཇིག་རྟེན་ལ།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་གི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་སྐལ་ས་གི་རྒྱ་དེ་དེ་རུ་ཡོད། ཡིག་སྐལ་སའི་རྒྱ་དེ་ལས་རིམ་ཨ་ས་གི་བ་ནི Post Box Number། གཅིག་ཀླད་ཀོར་གཉིས་བདུན་དགུ་ཀཋ་མན་ཌུ་ནེ་པཱལ། ལས་རིམ་སྐལ་ས་ཡི་སྦ་ཐེངས་གཅིག་གསན་རོགས་གནང་ལས་རིམ་ཨ་ས་གི་བ་ནི

ཡང་ང་ཡི་ཨ་ས་ཀྱི་སེམས་ཀྱི་ཡབ་ཡེ་ཤུ་གི་ལས་ནི་བཀྲ་ཤིས་བདེ་ལེགས་ཅིག་ཞུ་གི་ཡིན་ནོ་ཅིག་དེ་རིང་གི་དེའི་ལས་ནི་ཚང་མ radio ཉན་མཁན་གྱི་མི་མང་གི་རེད་དེ radio ནས་མི་མང་ཚང་མའི་ཀྱི་བར་དུ་སླེབས་གི་ཡོད་པ་རེད་ད་དེ་རིང་གི།

ཐོ་ཐང་དང་ཨ་ས་གའི་གཏམ་ཡང་འབྱོར་གྱི་ཡོད་མེད་དེ་ངེད་ཀྱི་དབྱེ་འབྱེད་ལེན་དུ་ཡོད་པ་རེད་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཅིག། ད་དེ་ཡི་ཚེ་ཡ་རུ་ཤ་ལེམ་ནས་ཕ་རུ་ཤི་པ་དང་ཆོས་ལ་མཁས་པའི་མི་རྣམས་ཡེ་ཤུ་ཡི་དྲུང་དུ་འོང་ནས་ཞུས་པ་ཁྱོད་ཀྱི་ཉེ་གནས་རྣམས་ཀྱིས་བག་ལེབ་ཟ་བའི་དུས་ལ་ལག་པ་མ་འཁྲུས་པར་རྒན་པོ་རྣམས་ཀྱི་གཏམ་རྒྱུད་ལས་ཅི་ལ་འགལ། ཞེས་ཞུས་པའི་ལན་དུ་ཁོང་གིས་དེ་དག་ལ་གསུངས་པ། ཁྱོད་རྣམས་ཀྱིས་ཀྱང་རང་གི་གཏམ་རྒྱུད་ཀྱི་དོན་དུ་ཅི་ཡི་ཕྱིར་དཀོན་མཆོག་གི་བཀའ་ལས་འགལ། གང་ལ་ཟེར་ན་དཀོན་མཆོག་གིས་བཀའ།

ཁྱོད་ལ་ཕན་ཐོགས་འབྱུང་རྒྱུ་ཡིན་པ་འདི་དཀོན་མཆོག་ལ་ཕུལ་ལོ་ཞེས་ཟེར་ཏེ། དེས་རང་གི་ཕའམ་མ་ལ་བཀུར་སྟི་མི་བྱའོ་ཡང་ཁྱོད་རྣམས་ཀྱིས་རང་གི་གཏམ་རྒྱུད་ཀྱི་ཕྱིར་དཀོན་མཆོག་གི་བཀའ་མེད་པར་བྱས་སོང། ཁ་བཅོས་མཁན།

དེ་ཚོས་ང་ལ་བསྙེན་བཀུར་བྱས་ཀྱང་དོན་མེད་ཅེས་གསུངས་སོ། ཁོང་གིས་མི་ཚོགས་རང་གི་མདུན་དུ་བོས་ནས་དེ་དག་ལ་གསུངས་པ། ད་ཉོན་ལ་ཧ་གོ་བར་བྱོས་ཤིག། ཁ་ཡི་ནང་དུ་གང་ཞུགས་པ་དེས་མི་མི་གཙང་བར་མི་བྱེད་ཀྱི། ཁ་ནས་གང་ཐོན་པ་དེ་ནི་མི་མི་གཙང་བར་བྱེད་དོ། དེ་ཡི་ཚེ་ཉེ་གནས་རྣམས་འོངས་ཏེ་ཁོང་ལ་ཞུས་པ། ཁྱེད་ཀྱིས་དེ་སྐད་གསུངས་པ་ཕ་རུ་ཤི་པ་རྣམས་ཀྱིས་ཐོས་ནས་མི་དགའ་བར་གྱུར་པ་མཁྱེན་ནམ་ཞེས་གསོལ་བའི་ལན་དུ་ཁོང་གིས་གསུངས་པ་གང་ཞིག་ང་ཡི་ཡབ་ནམ་མཁའ་ལ་བཞུགས་པས་མ་བཙུགས་པ་ཐམས་ཅད་རྩ་བ་ནས་འགོག་པར་འགྱུར། དེ་དག་འགྲོར་ཆུག། ཁོང་རྣམས་ལོང་ཁྲིད་ལོང་བ་རྣམས་ཡིན་ནོ། གལ་ཏེ་ལོང་བས་ལོང་བ་ཁྲིད་ན་ཁྱེད་འདི་ཡི་དོང་དུ་ལྷུང་བར་འགྱུར་རོ། ལས་ཞེས་གསུངས་པའི་ལན་དུ་པེ་ཏྲོས་ཁོང་ལ་ཞུས་པ། དཔེ་འདི་ང་ཅག་ལ་བཤད་དུ་གསོལ། ཁོང་གིས་གསུང། གསུངས་པ། ཁྱོད་ཅག་ལ་ད་རུང་ཡང་བློ་གྲོས་མེད་དམ་ཁ་རུ་གང་ཞུགས་པ་དེ་གྲོད་པའི་ནང་དུ་སོང་ནས་གསང་སྤྱོད་དུ་འདོན་པར་ཧ་མི་གོ་འམ། འོན་ཀྱང་ཁ་ནས་གང་ཐོན་པ་འདི་སྙིང་ནས་འབྱུང་བས་དེས་མི་མི་གཙང་བར་བྱེད་དེ། ཅི་ལ་ཟེར་ན་སྙིང་གི་ནང་ནས་བསམ་པ་ངན་པ་དང་མི་ཡི་སྲོག་གཅོད་པ་དང་ལོག་གཡེམ་པ་དང་འདོད་ལོག་སྤྱོད་པ་དང་རྐུ་བ་དང་རྫུན་གྱི་དཔང་པོ་དང། སྨད་པ་གཏོང་བ་ལ་སོགས་པ་འབྱུང་ངོ། དེ་ལྟ་དེ་ཐམས་ཅད་ཀྱིས་མི་གཙང་བར་བྱེད་ཀྱི་ལག་པ་མ་བཀྲུས་པར། ཟན་ཟ་བ་དེས་མི་མི་གཙང་བར་མི་བྱེད་དོ། དེ་ནས་ཡེ་ཤུ་ཕར་བྱོན་ཏེ། ཚོར་དང་ཚི་དོན་གྱི་ཡུལ་འཁོར་དུ་ཕེབས་སོང། ཡང་ལྟོས་ཤིག་ཀ་ན་ཨན་གྱི་བུད་མེད་ཅིག་ཡུལ་འདི་ཡི་མཐའ་ནས་ཡོང་སྟེ་སྐད་ཆེན་པོས་ཀྱེ་གཙོ་བོ། དཱ་བིད་ཀྱི་སྲས་ཁྱེད་ང་ལ་ཐུགས་བརྩེ་བར་དགོངས་ཤིག་ངའི་བུ་མོ་ལ།

རིགས་ཀྱི་ལུག་སྟོར་བ་རྣམས་གཅིག་པུ་མདུན་དུ་བཏང་བ་ཡིན། འོན་ཀྱང་བུད་མེད་དེ་ཡོང་ནས་ཁོང་ལ་ཕྱག་འཚལ་ཏེ་རྗེ་བོ་ང་ལ་སྐྱབས་མཛོད་ཅིག། ཅེས་ཞུས་པའི་ལན་དུ་ཁོང་གིས་དེ་ལ་གསུངས་པ། ཕྲུ་གུ་ཡི་བག་ལེབ་བླངས་ཏེ་ཁྱི་ལ་སྟེར་བ་གི་མི་འོས་སོ།

གསོས་པར་གྱུར་ཏོ། དེ་ནས་ཡེ་ཤུ་ཕར་ཕྱིན་ཏེ་ག་ལིལ་ཡུལ་གྱི་མཚོ་དང་ཉེ་བར་ཕེབས་ནས། ཡར་རི་ལ་བྱོན་ཏེ་དེར་བཞུགས་སོ་དེ་ཡི་ཚེ་མི་ཚོགས་མང་པོས་རང་དང་མཉམ་དུ་ཞ་བོ་དང་ལོང་བ་དང་ལྐུགས་པ་དང་ལུས་སྐྱོན། ཅན་ལ་སོགས་པ་རྣམས་ཁྲིད་དེ་ཁོང་གི་ཞབས་ཀྱི་མདུན་དུ་བཞག་པ་དང་ཁོང་གིས་དེ་དག་གསོས་པར་མཛད་དོ། ཡང་ཀུམ་ལྐུགས་པ་རྣམས་ཀྱིས་སྨྲས་པ་དང། སྐྱོན་ཅན་རྣམས་སྐྱོན་དང་བྲལ་བ་དང། ཞ་བོ་རྣམས་འགྲུལ་བ་དང་ལོང་བ་རྣམས་མཐོང་བ། མཐོང་བ་ལ་སོགས་པ་མི་ཚོགས་ཀྱིས་མཐོང་ནས་ཡ་མཚན་དུ་གྱུར་ཏེ། ཡིས་ར་ཨེལ་གྱི་དཀོན་མཆོག་ལ་བསྟོད་བསྔགས་གསོལ། དེ་ནས་ཡེ་ཤུས་ཉེ་གནས་རྣམས་རང་གི་མདུན་དུ་བོས་ནས་གསུངས་པ། ད་མི་ཚོགས་འདི་དག་ང་དང་མཉམ་དུ་ཞག་པོ་གསུམ་བསྡད་ནས། ཟ་རྒྱུ་ཅི་ཡང་མེད་པས་ངས་འདི་དག་ལ་སྙིང་རྗེའོ། ཁོ་རྣམས་ལམ་ཁར་ཆང་ཁར་ཐང།

ཡེ་ཤུའི་རྗེས་སུ་ཡི་རང་ངོ། རེ་ཌི་ཡོ་ཉན་མཁན་གྱི་མི་མང་འདི་ནི་དུས་ཚོད་འདི་རི་གཏམ་དང་ཡབ་ཡེ་ཤུ་གིས་གསུང་རབ་བ་ཚང་མ་སྨྲས་ཏེ་དུས་ཚོད་འདི་རི་རྫོགས་སོང། དེ་རིང་གི་ལས་རིམ་མིན་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས་ཨ་དེ་རིང་གི་འདི་རི་དེ་རྫོགས་སོང་སང་ཉིན་དེའི་དུས་ཚོད་ལ་ཁྱེད་ཚོ་མི་མང་ཚང་མས་བར་ལ་ལེགས་པའི་ཐུགས་རྗེ་ཆེ་ཨ་ས་གི་བ་ནི་རེ་ཌི་ཡོ་ཚོགས་པ་གི་མི་མང་ཚང་མ་ལ་གུང་སེང་ཞུ་གི་རེད་བཀྲ་ཤིས་བདེ་ལེགས་ཨ་མེན།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འགྲོ་གལ་ཟིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་དཀལ་ཚད་གི་རྒྱ་དེ།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་བཞུགས་གི་རེད་ཁྱེད་ཚོ་མི་དམངས་ལ་ངེད་གི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱ་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ།

ཁོང་ནི་བླ་ན་མེད་པའི་དཀོན་མཆོག་གཅིག་རང་ཡིན། ལྷ་ཀུན་ནི་དཀོན་མཆོག་རྩ་བ་ཉིད་ནས་ཡོང་གི་མ་རེད། ནམ་མཁའ་དང་ས་ས་ཡུལ་ལ་ཡོད་པའི་སེམས་ཅན་གྱི་འདྲ་གཟུགས་བཟོས་ནས་མང་པོ་ཕྱག་འཚལ་གྱི་ཡོད་བ་རེད། ཡིན་ན་མིས་བཟོས་པའི་སེམས་ཅན་གྱི་འདྲ་གཟུགས་ལ་ཕྱག་འཚལ་བ་ལས་ཡེ་ཤུ་ལ་བསྙེན་བཀུར་བྱས་ན།

པ་རེད། ང་ཚོ་ཡི་ལུགས་སྲོལ་ལ་སོ་སོ་ཡི་ཕ་མ་ལ་གུས་ཞབས་མང་པོ་བྱེད་དགོས་ཀྱི་ཡོད་པ་རེད། དེ་ལས་ལྷག་ཡེ་ཤུ་གསུངས་པ་ལྟར་རང་གི་ཕ་མ་ལ་གུས་ཞབས་བྱེད་དགོས་ཀྱི་ཡོད་པ་རེད། ག་རེ་ཡིན་ན་སྲོག་གཅོད་གི་ལས་ལ་སྡུག་ཅག། བྱེད་ཀྱི་ཡོད་པ་རེད་ལ་དེ་ལས་ལྷག་ཡེ་ཤུ་གི་བཀའ་ལ་གསུངས་པ་བཞིན་མི་ནི་རྩ་བ་ཉིད་ནས་བསད་རྒྱུ་པ་བརྒྱུད་སྨྲས་པ་རེད་ང་ཚོ་ཡི་ལུགས་སྲོལ་ལ་གཞོན་རྒན་རྒན་རྣམས་རྩེད་མོ་རྩེད་པར་དགའ་པོ་ཡོད་ལ་ལོག་གཡེམ་ཡིན་གྱི་བསམ་བློ་མེད་པར་བྱེད་ཀྱི་ཡོད་གང་བྱུང་གི་ལོག་གཡེམ་རྩ་བ་ནས་བྱེད་རྒྱུ་ཡོད་མ་རེད། ཆུང་དུས་ནས་ཕ་མ་བཟང་པོ་ཡི་ཕྲུ་གུ་ལྟ་བུ་སློབ་གསོ་བརྒྱབ་ཡོད་པའི་གི་མི་ནི་དུས་ཡིན་ན་རྐུ་མ་བརྒྱབ་གི་མེད་པ་རེད་ལ་རྐུ་མ་བརྒྱབ་རྒྱུ་ཡོད་མ་རེད། མི་ཁ་ཤས་ནི་སོ་སོ་རང་གི་བསམ་བློ་རྫུན་གྱི། དཔང་པོ་བྱེད་པར་དཀའ་ཁག་པོ་ཡོད་པ་རེད། འོ་གང་ལགས་ཟེར་ན་ཁོ་རང་གི་སྤྱོད་པ་ནི་དེ་ག་རེད་དེ་ག་རང་རེད། ཡིན་ན་རྐུ་མ་རྐུ་མི་གི་སྤྱོད་པ་འདི་རང་རང་གིས་རང་ལ་བྱེད་ཀྱི་མི་ཐུབ་པའི་གི་བྱ་བ་ངན་པ་རྣམས་སྐྱབས་མགོན་གཙོ་བོ་ཡེ་ཤུ་གིས་ཐར་པ་གནང་གི་རེད། འཛམ་བུ་གླིང་གི་མི་ཡི་འགྲོ་སྟངས་ནི།

མེད་པ་རེད། རང་ལ་དགོས་པ་ནི་ཁོང་གིས་གནང་གི་རེད་དེ་ལ་ཐུགས་རྗེ་ཆེ་ཞུས་དང་མི་མང་ལྷན་རྒྱས་རྣམ་པ་ཚོ་རང་གི་ག་འདྲ་གི་ནོར་འཁྲུལ་བྱུང་ན་ཡང་ཡབ་ཡེ་ཤུ་ལ་ངའི་གི་ནོར་འཁྲུལ་བྱུང་སོང་འདི་ལ་སྐྱོབ་རོགས་གནང་སྨྲས་ཏེ་ཨོ་རང་གི་གསུང་བྱུང་ན་འདི་ནི་ཁོང་གིས་གནང་དགོས་ཡོད་པ་རེད།

བཞིན་དང། གི་ལས་རིམ་ལ་མཇལ་གྱི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགུང་བསང་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།